ཁྱོད་ཀྱིས་མཐོང། དེ་སྦལ་བ་ཅན་ཨི་ཤུ་ག་ཕྱིས་པའི་སྐུ་གཟུགས་ངོ་མ་པའི་གྱོན་གོབ་མོ་འདྲི་བ་དང་པ་ང་གཅིག་གི་བྲིས་གོབ་དེ་རྣམ་ཤེས་དེ་ཤི་ནི་མེད་པ་འདི་འོང་ག་ཡང་ཅིན་འདི་ན་ལུས་གསོན་པོ་བའི་ལོང་ནི་ཡོད་ག་ཁྱོད་ཀྱིས་མཐོང་ནི་མེད་རྣམ་ཤེས་ཤི་ནི་མེད་ཨིན་པ་ཅིན་འདི་གང་ཤི་ཡི་ཚགས་མི་ཅིའི་རྣམ་ཤེས་ཞིང་ཁམས་ན་ཡང་ན་དམྱལ་བ་ན་ཡང་འཇོག་ཚུལ་ནི་ཨིན་མེད་ཡང་ཅིན་རྣམ་ཤེས་དེ་ཤི་ནི་མེད་པ་ཅིན་ཤིའི་ཚགས་མི་གི་ཡང་གསོན་པོ་དང་མཉམ་ཁ་ལབ་ཚུལ་ནི་ཨིན་མེད་ག་ཅི་བས་ཟིན་ཁོང་ཤིའི་ཚགས་རུང་ཁོང་གི་རྣམ་ཤེས་དེ་མ་ཤི་བ་གསོན་པོ་བའི་ཡོད།

ཅི་དགར་སྡོམ་མི་འདི་ཨི་མེད་བདག་འདྲི་བ་སོ་སོ་འདི་སུ་འདི་ཤི་ནི་མེད་ཨི་ན་ཡང་ན་འདི་ནམ་ཅི་གི་ཚེ་ཤི་འོང་ག་ཨི་ཛི་ཀེལ་བཅོ་བརྒྱད་ཀྱི་གཞི་ན་སྲོག་ཆགས་འགའ་ཀྱི་སྡིག་པ་འབེབས་མི་འདི་ཤི་འོང་སྔགས་ཀྱི་ཆོས་ལུགས་འདྲི་བ་ཅི་འདྲི་གས་གསུང་རབ་དང་འཁྲིད་པ་བྱིན་རྣམ་ཤེས་འདི་ཤི་ནི་ཨི་མེད་ག་ཤི་ནི་ཨི་མེད་ག་ཅི་བས་ཟིན་འདི་ན་ལས་སྲུང་མའི་སྡིག་པ་འབེབས་མི་རྣམ་ཤེས་འདི་ག་ཅི་བས་འོང་ཤི་འོང་ཤི་ནི་མི་བི་ཚེ་གི་སྐོར་ལས། གསུང་རབ་ན་ག་ཅིག་གསུང་མེད་གོ། དང་པ་ཏི་མོ་ཐི་དཔྱིད་ཀྱི་བཅུ་བདུན་དགའ་སྟོ་ཐ་མི་བི་རྒྱལ་པོ་རྟག་པ་མཐོང་མ་ཚུལ་མི་ཅི་མ་རྟོགས་པ་མི་བི་ཡེ་ཤེས་བི་ཀོན་ཆོས་ལུགས་རྒྱུན་ལས་རྒྱུན་དུ་ཚུན་རྒྱུད་བཀུར་དང་བསྟོད་པ་ཡུལ་ཨ་མེན་གསུང་རབ་ཀྱི་ང་ཅི་ལུགས་གསུམ་མའི་གཙོ་བོ་ཀོན་ཆོས་ཀྱང་ཅི་ནམ་ཡང་ཤ་ནི་མི་བ་དུས་རྒྱུན་ལས་རྒྱུན་དུ་བྱུང་ཟེར་ཨིན་འགྲོ་བ་མི་དེ་འཆི་བ་མེད་པ་དུས་འོང་དགའ།

རྒྱལ་སྲིད་གཙོ་བོ་སྐྱོན་ཆུང་གི་ཨ་དམ་ལུག་གཟུགས་རྣམས་དང་སྐྱོན་ཆུང་ཁོ་ར་ཡི་དབུགས་འདི་ཁོ་ཡི་རྣ་ལུག་ཕུ་བཏབ་སྟེ་འཆི་བ་མེད་པའི་རྣམ་ཤེས་ཨེ་ཟེར་མིན་པས་འཆི་བ་ཟེར་མིན་དེའི་ག་ཕྱི་མོ་འཆི་བ་དེ་སྐྱོན་རྣམ་མེད་དེའི་མགོ་འཇུག་བློ་མེད་ལུག་བསླབ་ཡིན་གསུང་རབ་ན་སྲུང་མས་བསྟན་པ་བཅུ་གཉིས་ཀྱི་མདུན་ན་སྔར་ཡུལ་དུག་གསུམ་ས་ཡི་ཐལ་བུ་དེ་ལུག་འདི་ས་ལུག་འབྱུང་སྐྱོན་ཆུང་གི་རྣམ་པའི་རྣམ་ཤེས་དེའང་ལུག་འདི་ཁོ་ཡི་སྐུ་འདུས་ལུག་འབྱུང་གསུང་རབ་ན་ཨ་ནི་ཚེ་གཅིག་གི་སྲས་གཙོ་གཏོགས་པའི་རྒྱལ་སྲིད་མིག་ཤེའུ་དག་ག་ཕྱི་བེའུ་ག་དེ་གི་སྐོར་ལས་ང་རྗེ།

ཆོས་ཀྱི་དཔུང་གིས་མནོ་བསམ་བཏང་ནས་དང་བསམ་བཞིན་བས་འཚུབ་དགའ་བས་མི་འཚུབ་ཨ་ནི་འདི་གཙོ་བོ་དཀོན་མཆོག་གི་ཆོས་ལུགས་རྣམས་མི་བུང་དབྱིངས་མེད་ཡོབ་སྐད་ཅིག་བདུན་གྱི་གསུམ་ན་གསུམ་མེད་གཙོ་བོ་དཀོན་མཆོག་གི་རྣམ་ཤེས་འདི་ཉིད་ཀྱི་ལྷག་པ་ན་ཡུལ་འབྱུང་ཚུལ་གཉིས་ཀྱི་བདུན་ན་གསུམ་མེད་དཀོན་མཆོག་གི་ཨ་དམ་གྱི་ལྷག་པ་ན་རང་སྲོག་དང་ལྡན་པའི་ཚེ་ཡི་དབུ་ཕུ་ཐབས་རྣ་ནུ་དབུ་དང་དཀོན་མཆོག་གི་རྣམ་ཤེས་འདི་ཅིའི་དབྱིངས་ཡང་ཅན་སྔགས་ཀྱི་གློག་མིག་གི། ཤེས་རྟོགས་བལ་བདེ་ལུགས་གཞིའི་བཞག་གཞིམ་ལས་འབྲས་བཤད་སྐྱབས་འབྲང་དགེ་བ་ཆིན་བརྒྱ་ཤེས་རྟོགས་བལ་བདེ་ཡུལ་བ་ནི་འདི་ལུགས་ང་ལུགས་ཤེས་རྟོགས་བལ་བོ་བས་དབྱི་རུ་ང་ལུགས་ཤེས་རྟོགས་བལ་ལས་ལྷབ་བའི་གོ་གཉིས་མེད་འདི་ཤེས་རྟོགས་བལ་བདེ་གིས་རང་གི་ཟུར་ལུགས་སྤེལ་བའི་དོན་མེད་དབྱི་རུ་ཡང་ཆིན་ང་ལུགས་ཡུལ་ཟེ་ཡང་ན་མི་མགོ་བ་ཆིན་མི་ལུགས་ཀློག་མིན་གྱི་མི་སྟེ་གོ་གཉིས་དབྱི་མེད་ཤེས་རྟོགས་བལ་ལྕམ་གཅིག་གི་ཡུལ་ཟེར་མི་སྦྱིན་མེད་ང་ལུགས་ཀློག་མིན་གྱི་ནུས་ཤུགས་གོ་གཉིས་དབྱི་མེད་ག་དེ་གསུམ་ཀློག་མིན་གྱི་ནུས་ཤུགས་འདི་སྐྱོན་ཆོས་ཀྱི་རྣམ་ཤེས།

ཁོང་ལོ་ཡོད་པའི་བྱམས་པ་བདག་གཉིས་བཅས་དང་ཞལ་བདག་དང་ཕྲག་དོག་ཚུར་ཡང་ཁོང་རང་མཉམ་མེད་པར་བཞུགས་ཡོད་ལས་འཛམ་གླིང་ན་སྦས་བའི་ལག་ལས་ཁོང་ལོ་ཐོབ་སྐལ་ག་ཅི་ཡང་མེད་གཤིན་པོ་གི་ག་ལྡེམ་ཅི་ཤི་འོང་གོ་ག་ནི་ཡང་མི་ཤེས་ག་སྐྱིད་པའི་མ་ཤི་པི་ན་ག་སྐྱིད་པའི་ཟེར་བ་ཚིན་ཚིག་ཅིན་ཤུག་མམ་ཚུར་ལས་གསུམ་སྨྲས་དེ་ལོ་དྲན་པ་མེད་པར་སེམས་ལས་འབྱིན་འོང་མ་ཚད་དེ་ལོ་གསོད་རེས་ག་ཅི་ཡང་མེད་འཆི་བའི་སྐབས་ལོ་དྲན་པ་མེད་པར་སེམས་ལས་འབྱིན་འོང་དེ་ན་ཁོ་དང་མཉམ་དྲན་པ་ག་ནི་ཡང་མི་འོང། གསུང་རབ་ན་ལས་སྟོད་སྨད་འཆི་བ་དེ་གཉིས་ལོག་རྡོ་གསུམ་དབྱིབས་ལས་དེ་ཡང་མ་ཤི་ཀ་ཐེ་གཉིས་པ་མ་བྱོན་ཚུན་ཚོད་གཉིས་ལོག་སྟེ་དུས་ནི་དབྱིབས་ལས་གསུང་རབ་ན་འཆི་བ་དེ་གཉིས་ལོག་རྡོ་གསུམ་དབྱིངས་ཡིན་ཟེར་ཚགས་ལྔ་བཅུ་དེ་ཅི་བྲིས་འདི་གསལ་བསྒྲགས་སྦས་གནུང་དག་སྔགས་ཀྱི་ཆོས་ལུགས་སྤྱི་ཆིག་སྟོན་འགལ་ཉིན་གཅིག་ཡེ་ཤུ་དང་ཁོ་ཡི་སློབ་མ་ཚོ་གཟིགས་སྐོར་གནང་བར་ཁོང་གི་སྟོད་ཚང་ལ་ཛར་ཨེས་ཟི་མིག་གི་ཁྱིམ་ན་འཇོན་ཐ་གལ་སྲིད་ཡེ་ཤུ་གྱི་ལ་ཛར་ཨེས་གནའ་མི་ས་མི་ནག་དེ་ཁོ་ཤི་སོ་ཡིན་ཟེར་གནས་ཚུལ་གོ་གནུང་དེ་གང་ཁོང་ཚོ་ལམ་ཁ་ལས་འགྲོ་དོ་ཡོད་ལས་ཡེ་ཤུ་གྱི་སྡེ་བའི།

ཆི་བའི་སྐོར་ལས་ག་ཟུམ་སྐྱིད་ལུ་ཧ་གོ་བདུན་ནུ་གོ་མོ་གི་འཁོར་ལོ་དུས་ཐ་མ་ཉིམ་ལུ་ག་ར་སུན་པོ་ལོང་པི་ཚེ་ཁོ་ཡག་ལོག་དི་ལོ་ནི་ཨིམ་ང་གི་ཤི་ཟེ་ཤུ་ནུ་ཨི་ཤུ་གི་མོ་ལུ་དེ་ལོ་ད་སུན་པོ་དི་ང་ཡིན་ཁོ་ག་གི་ང་ལུ་དེ་པ་ཀེ་མི་དི་ཁོ་ཤི་ཤུ་ཨིན་རུ་ལོག་དི་སུན་པོ་ལོང་དི་ཤུ་ལེ་ཨི་ཤུ་དུར་ཁང་ན་ཕེབས་དི་ཁོ་གི་ལ་ཛ་རེས།

གསོན་པོ་ལོང་ནི་ལུ་གུ་བདུན་ནོ་ཡང་ཅིན་རྨིས་ཚུགས་ཀྱི་སྡེ་པ་སྐྱེས་མི་དེའི་བདེན་པ་ཅིན་ལཱ་ཛ་རེས་ཁོ་གཞིས་ཚགས་ཞིམ་ལའི་ཞིང་ཁམས་ལུ་ལྷུས་ཅི་ཡི་ཟེར་སྡེ་པ་སྐྱེས་དགྲ་བོ་བེ་བ་ཅིན་ལཱ་ཛ་རེས་ཀྱི་གསུང་རབ་ག་ར་འབྲི་འབྲི་འོང་ཁོ་ཡི་དུས་སྐབས་ཀྱི་རྨིས་ཚུགས་ལུ་ཞིང་ཁམས་ཀྱི་གཟི་བརྗིད་ཀྱི་སྐོར་ལས་ག་ཅི་སྡེ་སེལ་གྲ་བེ་བེ་འོང་དབྱི་རུ་ལཱ་ཛ་རེས་ཀྱི་ཞིང་ཁམས་ཀྱི་སྐོར་ལས་མ་ལབ་པར་ཁུ་སིམ་སིམ་སྡོད་ནོ་ག་ཅི་བེ་ཡིན་ན་ག་ཅི་བེ་ཟེར་བ་ཅིན་ཁོ་གསོན་པོ་མ་ལོང་ཚུན་ཚུན་གཉིད་ལོག་སྡོད་ནོ། ཨ་ནི་དི་དྷི་རི་བཱ་རི་ཨི་ཤུ་ཀི་གསུང་དོ་གཟུངས་ཨིན་དེ་ལས་དྷི་རི་བཱ་རི་ར་མར་དྷ་ཀི་དད་པ་སྐྱེད་དོ་གསུངས་ཨིན་གསུང་རབ་ན་ལས་ཤིང་བུ་ཚུ་དུར་ཁང་ན་ན་ལུ་ཁོང་ག་ཅི་པའི་དུས་འོང་ཟེར་ཨི་མས་ཁོང་ཚུ་དཔེ་ཆ་ལྷབ་ནི་དང་ཡང་ན་སྐྱོན་ཆུ་ལུ་སྟོད་པ་ཕུང་ག་གསུང་གུར་མ་གཅིག་ཆ་བཅས་སྔགས་ཀྱི་བཅུ་བདུན་ཁོང་ཤིང་བུ་ཚུ་ཀི། གཙོ་བོ་སྐྱོན་བཅུ་ལུས་བསྟོད་པ་མི་ཕུད་ཡང་སྤྱིན་གཏམ་བཀླག་ནི་མི་བི་ས་ཡི་ནང་ཐིམ་མི་ཚུགས་ཀྱི་བསྟོད་པ་མི་ཕུད་ཧ་ལས་སི་སི་མེ་འབེ་ཡ་ཡང་སྤྱིན་གཤིན་པོ་ཚུགས་ཞིང་ཁམས་ན་ལུས་ཡོད་པ་སྤྱིན་ཁོང་སྤྱི་བེ་དི་རྒྱུང་གཙོ་བོ་སྐྱོན་བཅུ་ལུས་བསྟོད་པ་ཕུང་ག་ཨིན་རུ་གསུང་རབ་ན་གསུང་མེ་གཤིན་པོ་ཚུགས་ཁུ་སིམ་སིམ་འདུག་ཟེར་ཨི་མེ་ག་སྤྱི་བེ་ཨི་ན་ག་སྤྱི་བེ་ཟེར་བ་སྤྱིན་གསུང་རབ་ན་ལས་གསུང་མེ་གཤིན་པོ་ཚུགས་ཁོང་རའི་འདུ་ཁ་ན་ན་ལུགས་གསོན་པོ་མ་ལོང་ཚུན་ཚུན་གཉིས་ལུགས་དི་རྒྱུང་ཟེར་ཨི་མེ་དི་ཚུགས་ཡ་ཚིན་ཆེ་ཏོ་ཏོ་མེ་འབེ་ཡ་དི་ན་ལུགས་ཁ་སོ་སོ་ཚ་གཅིག་སྟོང་དྲུག་བརྒྱ་ཚུན། གསུང་རབ་ན་གསུང་འདི་འདུག་རྣམ་ཤེས་འདི་འཆི་བ་མེད་པའི་རྣམ་ཤེས་ཨིན་ཟེར་དཔེ་མཚམས་ན་ལ་ལན་མ་ཐ་བས་འདི་ཡང་འཆི་བ་འདི་གཉིས་ལོ་ཏོག་གསུམ་ཨིན་ཟེར་ཚ་ལྔ་བཅུ་ང་གསུམ་འགྲེལ་བཤད་སྐྱབས་མེད་འདི་ན་སྲུང་མས་ཤིང་ཕོར་གྱི་ག་ཅི་ཡང་མི་ཤི་ད་རེས་གསུང་རབ་ཀྱི་ཤོག་ལེབ་ན་ལས་ཆོས་ལུགས་ཡང་དེ་འདྲའི་གཞུང་ནུ་མ་བཅས་ལུགས་ཞིང་ཁམས་ལས་ཁ། འཕྲིན་ཡུལ་ཚད་མ་བཅུར་བསྟིམ་པའི་གསུང་འཕྲིན་གྱི་འཕྲིན་བཟང་དེ་ང་ཆེ་ཚུལ་ལུགས་སྟོང་པ་བས་བདེན་པ་ཚོ་གནང་སྟེ་ཡུལ་ཁྱོད་ཡང་ཁྱོད་ཆོས་ཀྱི་གདན་འདྲེན་ཞུ་མི་ལུགས་ཁས་ལེན་བས་ནི་ཨི་ན་ཁྱོད་ཡང་བདེན་པ་ལུགས་ཕམ་སྟབས་དེ་མ་ཤི་ཀ་ལུགས་ཁས་ལེན་བས་ནི་ཨི་ན། ད་ང་བཅས་མཉམ་སྨོན་ལམ་ཞུ་གལ་ཞིང་ཁམས་གནའ་ན་བཞུགས་མི་གཙོ་བོ་དཀོན་མཆོག་ངག་གི་ཆོས་ལུགས་བསྟོད་པ་དང་བཀའ་དྲིན་ལེགས་གསོ་ཡུལ་ང་ཅཱ་རའི་སྡིག་པ་ཚོ་དགའ་ར་ཤག་པ་གནང་སྟེ།